དགེ་བཅུའི་ལས་ཀྱི་ལམ་མི་གཏོང་བ་དག་ཅིག་ཡོད་དོ་ཞེས་པ་ནི་ཡུམ་གསུམ་གནོད་འཇོམས་སུ་མ་བགྲངས་པ། ཕྱོགས་བཅུ་འབྲེལ་གྱི་སྐབས་སུ་མདོ་ལས་སེམས་དཔའ་བཅུ་ཡོད་པར་གསུངས་པ་ལ་ཕྱོགས་བཅུ་པོ་རེ་རེ་ནས་བྱས་ནས་བསྐྱེད། བཅུ་ཆགས་འགྲོ་རོ། དེའི་སྐབས་ལ་བཅུ་པོ་སྡོམ་པའི་གི་གཅིག་ཏུ་བྱས་ནས་ཨ་ནི་བགྲང་དགོས་ཡག་དེ་མ་བགྲངས་པར་བྱས་ནས་གཅིག་ཏུ་བྱས་ནས་བཅུ་གཅིག་བགྲངས་སོ། ད་བྱེད་དུས། ཡུམ་གསུམ་གྱི་གནོད་འཇོམས་དེ་འདིར་འགྲིག་གི་མི་འདུག། འབུམ་གྱི་གནོད་འཇོམས་ལས་བཅུ་སྡོམ་པ་མདོ་ན་མེད་པས་དེ་མ་བགྲངས་པས་མདོ་ཡི་སྐབས་སུ་བཅུ་པོ་རེ་རེ་ནས་བགྲང་བར་ཕྱོགས་བཅུ་ཟེར་གྱི་འདུག་ཨ་དོ། བགྲང་ཡོད་རེད་མ་གཏོགས་དེ་ནས་བཅུ་སྡོམ་པའི་གི་ཅིག་ཟེར་གྱི་བགྲང་ཡོད་མ་རེད་དེ་མདོ་ན་མེད་པ་ཡིན་མ་བགྲང་ལ། དེ་མ་བགྲངས་པར་མདོ་ན་ཡོད་པའི་གི་དགེ་བཅུའི་ལམ་མི་གཏོང་བ་བགྲངས་ཏེ། དགེ་བ་བཅུ་ཡི་གི་ལམ་མི་གཏོང་བ་ཟེར་ཏེ་སྐྱེས་མངོན་པའི་ཁྱད་འདི་ཤིན་ཏུ་ལེགས་ཏེ་མདོ་གསུམ་ཀ་འགྲིག་པར་སྣང་ངོ། ཞེས་ཟེར་ན། ད་དེས་གནོད་འཇོམས་ཆུང་བ་དེ་གསུངས་ཡག་དེ་ཏག་ཏག་འགྲིག་ཡ། དེས་ན་གནོད་འཇོམས་ཆེ་བས་ཡོད་པ་བཞག་ནས་མེད་པ་བཙལ་བ་འདིས་ཀྱང་དབྱིག་གཉེན་གྱི་ཡིན་པ་ལ་ཐེ་ཚོམ་ཟའོ། གང་གང་ཡིན་ནའི་ཅི་ཡོད་བ་དབྱིག་གཉེན་གྱི་ཡིན་མིན་དོགས་གཅོད་མང་པོ་ཡོད། ཡང་ཡར་ཅིག་ཁེལ་ཡ་ཡོད་རེད་དམ་གང་གི་སྐབས་སུ་ཅི་ཡོད་སོང་འདི་ག་རེ་རེད་ཟེར་ན། ཡོད་ས་དེ་བཞག། ཡོད་ས་དེ་ག་རེ་རེད་ཟེར་དུས་དགེ་བཅུའི་ལམ་མི་གཏོང་བ་ཟེར་དེ་མདོ་ཁོ་རང་དུ་དངོས་གནས་ཡོད་བསྡད་ཆོག་དེ་རེད། དེ་ཕར་བཞག་མདོ་ཡི་ནང་ལོགས་ལ་ཕྱོགས་བཅུ་རེ་རེ་གསུངས་ཟེར་དུས་དེ་སྡོམ་པའི་གཅིག་ཟེར་དེ་མེད་རེད་དེ་མེད་ས་བཙལ་ནས་འགྲོ་བསྡད་ཀྱི་ཡིན་དུས་ད་དབྱིག་གཉེན་གྱི་ཡིན་མིན་ལ་ད་ཐེ་ཚོམ་ཟའོ་ཟེར་ད་མ་རེད་ཟེར་གྱི་ཡོད་རེད་ད་དབྱིག་གཉེན་མཁས་པ་ཆེན་པོ་གཅིག་དེ་འདྲའི་འགྲོ་གི་མ་རེད་གསུང་གི་ཡོད་རེད་བ་ཡ། དེ་ལྟར་སྐྱེ་རེ་བྱ་སེ་ཞེ་གཅིག་བལྟས་དེ་དང་པོ་གསུངས་ད་ཕྱིས་ཞེ་ལྔ་གསུངས་མི་སི་ད་དེ་རྡོག་རྡོག་དེ་རྒྱུ་ཡང་ན་འགྲིག་གི་རེད་ད་ཆེན་པོ་དེའི་སྐབས་སུ་རོ་མང་པོ་མེད་པ་རྩ་བའི་གནོད་འཇོམས་གཉིས་ཡོད་པའི་ནང་ནས་འབུམ་གྱི་གནོད་འཇོམས་དེ་འགྲིག་གི་ཡོད་པ་ཅིག་ད་རྡོག་རྡོག་ག་རེ་རེད་ཟེར་ན་སངས་རྒྱས་ཀྱི་ཞིང་གཞན་ནས་ཤི་འཕོས་ཏེ་འདི་རུ་སྐྱེ་བ

ཨོ་དེ། ད་ལས་ཚར་རེད་ཨེ། ད་གང་གི་སྐད་ཆ་མང་པོ་བཤད་དེ་འགྲོ་ང་ཚོ་རེའུ་མིག་བལྟ་ཟེར་ཞོ། འདི་ལས་ཚར་ད་འདི་ནས་ངས་སྤྱི་ཡོངས་ནས་གྲུབ་འབྲས་ཅིག་བཤད། ཨ་ནི། རྗེས་ན་མ་སུ་བྱུང་ན་ད་ཁོ་ཀློག་ཐུབ་ན་ད་ཡག་པོ་རེད་བ། མིན་པ་ཡིན་ད་རེའུ་མིག་དེ་བྱ་བྱ་བྱ་རག་གི་རེད། ཨང། བཟོས་ཚར་དུས་ད་རྦད་དེ་བརླག་འགྲོ་རག་གི་ཡོད་ཀྱི་མ་རེད་བ། རག་སོང་ན། ཨ་ནི། རེའུ་མིག་དེ་གང་ན་ང་ཚོ་འགྲེལ་བཤད་ཅིག་བརྒྱབ་འདིའི་སྐབས་སུ་རེད་བ། འགྲེལ་བཤད་ཅིག་བརྒྱབ་ན།

རྩ་བའི་འདྲེན་ཚུལ་གསལ་བ་བྲིས་ལབ་དུས་ད་ང་ཚོ་དེ་ཏོག་ཙམ་རྙོག་དྲ་དཀའ་ལས་ཁག་ཤོས་གཅིག་ཆགས་ཀྱི་ཡོད་རེད་ག་རེ་རེད་ཟེར་ན། ཡང་ན་རྩ་བའི་འདྲེན་ཚུལ་གསལ་བ་བྲིས་ནས་དེ་འཕགས་པའི་ཡི་ལུགས་དང་སློབ་དཔོན་གྱི་ལུགས་མི་མཐུན་པའི་ཚུལ་ཞིག་ཡོད་ཨ་ནི་གསལ་བ་བྲིས་ད་ཡོང་ན་དེ་ཡོང་གི་ཡོད་རེད་ད་བྱས་པ་ཡིན་ན་ད་ག་རེ་ཡོད་རེད་ཟེར་དུས་དེ་རྣམ་བཤད། གསེར་ཕྲེང་གཏོང་སྟངས་དེ་ཚོ་མ་འདྲ་བ་ཆགས་ཙང་ཟེར་དེ་དཔེ་དཀའ་ལས་ཁག་པོ་ཡོད་རེད། ད་རྩ་བའི་འདྲེན་ཚུལ་བྲིས་ལབ་པ་ཡིན་ན་ང་རང་ཚོ་ལ་ཡིན་ད་ལེགས་བཤད་གསེར་ཕྲེང་ཁོ་རང་ཁྱེར་བ་ཡིན་ན་སྐད་གདངས་རྩ་བའི་ཚིག་ཟིན་རང་དྲང་གི་ཡོད་བ་ཞིག་དྲང་གི་ཡོད་བ་གང་ཁྱེར་ལ་ཡང་སྒྲ་ཇི་བཞིན་པ་རང་མ་ཡིན་པ་བྱེད། འདི་སྒྲ་ཇི་བཞིན་པ་འདོད་པ་དང་མ་འདོད་པ་གཉིས་འདུག་བ་རྩ་བའི་ཚིག་ཟིན་མ་གཏོགས་གསེར་ཕྲེང་གི་ཤུགས་བསྟན་བརྒྱབ་ཡོད་མ་རེད་དེ་ང་ཚོ་གསལ་པོ་གཅིག་ཡོང་དགོས་ཀྱི་འདུག་ད་དེའི་ཕྱོགས་རང་ཚོ་ཚང་གཉིས་ཁོ་ཚོས་གསེར་ཕྲེང་ཁོ་རང་ཚིག་དང་འབྲེལ་བའི་སྒོ་ནས་ཕ་མ་ཀུན་ནས་ཕལ་ཆེར་མི་མང་ཆེ་བ་དོ་སྣང་ཡོད་མ་རེད་རྩ་བའི་ཤུགས་བསྟན་ཡོད་མ་རེད་ལབ་ན་གར་སི་ཀོ་རེད་དེ་འཕགས་པའི་ལུགས་ལ་རེད་ད་དགོངས་དག་འཕགས་པའི་ལུགས་ལ་གསེར་ཕྲེང་གི་རྩ་བའི་ཤུགས་བསྟན་ཡོད་མ་རེད་ད་ང་རང་ཚོ་རྣམ་བཤད་དང་རྟོགས་སྣང་གཉིས་ཀས་འཕགས་པའི་ལུགས་ལ་ཤུགས་བསྟན་བཞི་ཀྱང། ཧུན། ཤུགས་བསྟན་བཞི། ཨ་ནི་དངོས་བསྟན་དེ་ལ་བཅུ་དྲུག་ཡོད་རེད་སློབ་དཔོན་གྱི་ལུགས་ལ་ཤུགས་བསྟན་དེ་ལ་གསུམ་དངོས་བསྟན་བཅུ་བདུན།

མ་ཀྱི། དེ་གང་གང་གི་ཚིག་དུས་དུས་བར་དང། དེ་བརྒྱད་པ་གང་གི་དེ་སྒྲ་ཇི་སྐད་དུ་དྲངས་པ་རེ་ད་ཟེར་ལབ་དུས་གང་ན། དེ་ནས་ཞུགས་པ་དང་པོ་གཉིས་ལ་བརྒྱད་པ་ཟེར་ནས་གཅིག་ཏུ་བསྡོམས་པ་རེ་ཟེར་ཡ་དང་ད་ག་ནང་བཞིན་གྱི་ཆགས་བྲལ་སྔོན་སོང་གི་ཞུགས་པ་ད་ཟེར་དེའི་གྲངས་ད་གཉིས་གསུམ་གྱི་གཅིག་ཡོད་རེ་ད་ས་གཉིས་རེ་མེད་གཅིག་ཡོད་ར་ད་ད་དེ་ལས་མ་སུ་ད་རེ་གང་ད་ཡོད་རེ་ཐང་མ་དེ་ལ་གཞན་རྣམས་ནི་སྒྲ་ཇི་སྐད་དུ་དྲངས་ཚོ་ལ་རེ་དྲངས་བ་དང་རང་དངོས་དེ་རང་མ་ཏུ་ཡོད་མ་དེ་བརྒྱད་པ་ཡང་བརྒྱད་པ་ཁ་ཤས་ཀྱི་དང་རང་དངོས་དེ་ཡིན་པ་སོང་བྱ། ཁྱད་པར་ག་བྱས་ཟེར་ན་རྒན་འོང་བྱེད་ཀྱི་སོང་ཡོད་ད་འོང་དེ་ད་བྱས་ན་གར་ཆགས་སོང་ཟེར་ན་རྣམ་བཤད་ཀྱི་ལུགས་ལ་ཤུགས་བསྟན་ཡོད་དུས་སང་ཉིན་དེ་སེལ་ཤེས་མ་བྱས་པ་ཡིན་ན། གཅིག་བྱས་ན་མི་ཐེབས་ཨོ་ཡང་སྦྱོང་བ་སྤུས་དག་ཅིག་ཡོད་པ་ཡིན་ན་ཁྱོད་རང་ཚོ་འདྲི་ཡོང་དུས་གསེར་ཕྲེང་འདྲི་རྒྱུ་ཡིན་དུས་གང་ལ་འཕགས་པའི་ལུགས་ལ་དངོས་བསྟན་བཅུ་དྲུག་ཤུགས་བསྟན་བཞི་དྲིས་ཀྱང་ཨ་ལས་ད་ཁོ་གསེར་ཕྲེང་ལྟ་དོ་ན་ཞེ་བོ་ཁྱོད་ངོ་དུ་དྲིན་གྱི་ར་བ་དྲང་པོ་བྱས་ན་ཁོ་ཁྱད་པར་ཡོད་དེ་དེ་ག་ད་སེལ་ཤེས་ཀྱི་ཡོད་པ་ཡིན་ན་གར་ཆགས་ལོག་གི་རེད་ཟེར་ནས་རྣམ་བཤད་ལྟར་ན། འཕགས་པའི་ལུགས་ལ། དངོས་བསྟན་བཅུ་དྲུག་ཤུགས་བསྟན་བཞི། གསེར་ཕྲེང་ལྟར་ན་དངོས་བསྟན་ཤ་སྟག་རེད། ད་རྣམ་བཤད་ལྟར་ན་ནི། སློབ་དཔོན་གྱི་ལུགས་ལ་དངོས་བསྟན་བཅུ་བདུན་ཤུགས་བསྟན་གསུམ་གསེར་ཕྲེང་ཚིག་ཚིག་ཏུ་ཡོད་མ་རེད་དེ་དེ། དག་རང་བོད་ཀྱི་གླིང་རིལ་བྲལ་བས་དེའི་སྐོར་ལ་དམིགས་བསལ་ཅིག་མི་འདུག་ར་བ་ད་དེ་འདྲའི་ཕྱིར། འོ་ན་དེ་མི་འདྲ་བའི་ཁྱད་པར་ག་རེ་ཅིག་ཤོར་སོང་བ་རེད་ཟེར་ན་ན། ལེགས་བཤད་གསེར་ཕྲེང་གི། འཕགས་པ་ལ་ཁོང་དང་འཕགས་པའི་བཤད་སྟངས་དེ་མཛོད་དང་མཐུན་པར་བྱས་ནས་བཤད་དགོས་པ་རེ་ད། མཛོད་དང་མཐུན་པར་བྱས་ནས་བཤད་ཡོང་དུས་ག་འདྲའི་ཅིག་ཆགས་ཀྱི་ཡོད་ཟེར་ན་ཐོད་རྒལ་བ་དང་ཅིག་ཅར་བ་གཉིས་ཀ་སྦྲགས་ནས་བཤད་དགོས་པ་རེ་ད། མ་འདྲ་བ་ཤོར་འགྲོ་ཡ་དེ། གཉིས་ཀ་སྦྲགས་ནས་ཀྱང་གཉིས་ཀ་བཤད་དགོས་པ་རེ་ད། འཕགས་པའི་འཕགས་ལུགས་ལ་ད་དོག་ཏུ་འཕགས་པ་སློབ་དཔོན་ཁྱད་པར་ཤོར་ཡ་དེ། དེ་གསེར་ཕྲེང་དུ་གསལ་པོ་ཡོད་ར་བ། བྱས་ན་སློབ་དཔོན་གར་ཆགས་རེ་ཡོད་ཟེར་ན་སློབ་དཔོན་གྱིས་མཐར་གྱིས་པའམ་རིམ་གྱིས་པ་ཅིག་རྐྱང་བྱས་ནས་གསུང་གི་ཡོད་རེད་ཟེར་དུས་མ་འདྲ་བ་ཆགས་འགྲོ་ཡ་དེ་རེ་ད། དབང་པོ་རྟུལ་དང་རྣོན་པོ་དག་དད་དང་མཐོང་ཐོབ་རིགས་ནས་རིགས་ཟེར་ནས་འདི་ནས་མ་འདྲ་བ་ཆགས་དགོས་ཡ་སྟེ།

རྗེས་མ་ད་ཁོ་གཏན་དེ། ང་ཚོས་དེའི་སྐོར་ལ་བསམ་བློ་ཅིག་གོ་གོར་དེ་སླེབས་ཚར་དུས་ཀ་ན་ད་དེའི་དཔའ་རོགས་ཀྱི་མང་པོ་ཅིག་འདུག་ག་མང་པོ་དེ་འདོར་དུས་ན་ག་རེ་རེད་ཟེར་ན་རྩ་བ་ཤོ་ལོ་ཀ་གཉིས་པོ་དེའི་དོན་དག་ཐད་ལ་ཧ་ཅང་གི་འཕགས་པའི་ལུགས་ཀྱི་འགྲེལ་སྟངས་སློབ་དཔོན་ལུགས་ཀྱི་འགྲེལ་སྟངས་ཟེར་ནས་དཔེ་རིང་པོ་ཅིག་ཡོད་རེད་བ་དེ་རྩ་བའི་གི་དོན་དག་དག་རང་ལ་རྩ་བའི་སྐབས་སུ་དོན་དག་དེ་ང་ཚོས་སྡོམ་དེ་འདྲ་ཅིག་གང་ལ་བྱ་བཞག་ན་ད་མཚམས་གཉིས་ཏག་ཏག་འདྲི་དྲུག་རེ་འགྲིག་འདུག་ར་དེའི་བཤད་ཡ་དེ་ཡང་གཙོ་བོ་གཙོ་བོ་དེ་ད་བྱང་སེམས་འཕགས་པ་ཤ་སྟག་ཤིག་གི་ར་ར་འོ་དེ་ཡིན། ད་དེ་ནས་ཁྱོད་ཚོ་རག་ཡོད་རེད་ཅིག་ཅར་བ་ཟེར་ཟེར། འོ་ད་དེས་ཅིག་ཅར་བ་ཁོ་རང་ཀློག་མ་དགོས་པ་ཅིག་རེད་པ། འདིའི་གཙོ་བོ་དྲང་འདིའི་སྒང་ལ། དེ་ནས་བསེ་རུ་དང་ནི་ཉི་ཤུ་འོ་ཟེར་ལ་འདིའི་སྒང་ལ། དེ་ནས་འདིའི་སྐབས་སུ། བསེ་རུ་ལྟ་བུའི་རང་རྒྱལ་དགྲ་བཅོམ་པའི་མིང་ཅན་གྱི་བྱང་སེམས་འཕགས་པ་ཅིག་བསྟན་པ་རེད་ཟེར་དེ་ད་ག་རང་རེད་ད་གོ་དེ། འོ་དེ་ཅི། ད་དེ་ལ་འགྲེལ་ཅིག་ཅར་མི་གོ་བ་དེ་ཡོད་དེ་ཡོད་ལབ་དེ་ཡ་དེ་རེད་ཡ་ཟ་ཉི་ཡོད་ལ་ཡ་དེ་ར། ད་དེ་ནས་བཞི་པ་དེ་ད་ཟ་ཅིག། དེ་དག་གང་གིས་མཚོན་ཟེར་གྱིས་འདུག།

དེ་ཡང་དབང་པོ་རྣོ་རྟུལ་གཉིས་དང། ཟེར་བ། ད་རྒྱུན་ཞུགས་ལ་སྦྱར་ན་དབང་པོ་རྣོ་རྟུལ་གྱི། དེ་ནས། ཨ་ནི། དད་ཐོབ་གཉིས་ནི་ཐོད་རྒལ་བའི་ཞུགས་གནས་བརྒྱད་དང་ཐོད་རྒལ་བ་ལ་སྦྱར་ས་ག་པར་སྦྱར་ན་འདུག་ག། དེ་ཅི། དེ་ནས་ལྷག་མ་རྣམས་མཐར་གྱིས་པ་དང་སྦྱར་བྱས་དེ་དག་ཀྱང་མཛོད་དང་མཐུན་པར་བཤད་དོ། དེ་ག་ལས་ཏེ། མཛོད་དང་མཐུན། དེ་ནས་སློབ་དཔོན་གྱིས་ནི་རྒྱན་སྣང་དུ་ཐམས་ཅད་ཀྱང་མཐར་གྱིས་པ་དང་མཚུངས་པར་བཤད་ཀྱི་གཙོ་བོར་ཀུན་ལས་བཏུས་དང་མཐུན་པར་བཤད་དོ། དེ་ལྟར་དང། དེ་ནས། ཅིག་ཅར་བ་དང་སྦྱོར་བ་ནི་འགྲེལ་པ་སུས་ཀྱང་མ་བཤད་དོ། ལབ་ན་མི་ཁ་ཤས་ཀྱིས་དྲི་བ་ཆུང་ཆུང་དེ་འདྲ་གཏོང་སྲིད་ཀྱི་རེད་རེད། འདི་བྱ་རིན་འདིའི་སྒང་ལ་ཅིག་ཅར་བ་ལ་སྦྱར་བ་ཡོད་རེད་ཡོད་མ་རེད་ཟེར་ཡ་བཟོ་འདྲ་དོན་ནོ་སུས་ཀྱང་ད་ལྟ་ནས་ཀྱོ་ཅིག་ཅར་བ་དང་སྦྱོར་ཡ་རྩ་ནས་ཡོད་མ་རེད་ལབ་དགོ་ད་ག་རེ་ཟེར་ན་ཡི་གེ་བྲིས་རྗེས་ཀྱི་ཉི་ཤུའི་ནང་ལོགས་ལ་ཅིག་ཅར་བ་ཚོ་དེ་སྐྱེ་ཡ་ཡོད་མ་རེད་ཡོད་མ་རེད་བ། དེ་ནི་ཉི་ཤུའི་ཁོ་རང་མར་གྲགས་ཡ་དེ་ནང་ཅིག་ཅར་བ་ཡོད་མ་རེད་བ། ཅིག་ཅར་བ་དེ་ལ་འགྲེལ་པ་སུས་ཀྱང་བཤད་ཡོད་མ་རེད་སྦྱར་གྱི་མ་རེད་ཟེར་ལབ་ཀྱང་ན་མ་རེད་བས། ད་དེ་རྙོག་དྲ་དེ་ཚོ་ཤེས་མ་དགོས་པ་ཅིག་རེད། ཨ་ལས། འདི་རེད་བ། འོ་ལ་ཏོག་ཙམ་ལྔ་པ་ལ་ཁྱད་པར་གྱི་ཆོས་རྣམ་གཞག་བྱེད་བསྡད་པ་ཟེར་རེད་ད་ཏོག་ཙམ་མགྱོགས་སུ་ཀློག་རྒྱག་ན་འགྲིག་འདུག་འོ་ན་དེ་ལྟར་ཆོས་མཚུངས་གང་ཞིག་གིས་སྦྱར་ཅེ་ན་ད་ང་ཚོ་འདི་རེད་ད་ཆོས་མཚུངས་གང་ཞིག་གིས་སྦྱར་ཅེ་ན་སྤངས་པ་རྟོགས་པ་སྐྱེ་བ་ལ་སོགས་གསུམ་གྱིས་སྦྱར་རེད་དེ་ཡང་རྣམ་པ་ཐམས་ཅད་མ་དག་ཆ་ཙམ་ཆ་ཙམ་འདྲ་བས་ཀྱང་ནི་སྦྱར་རེད་ཟེར་ར་འོ་དེ་ཅེས་ད་དེ་ནས་སྤངས་པ་ལ་སྦྱོར་ཚུལ་ལ་འགྲེལ་ཆེན་གཉིས་རིང་གིས་ཤེར་འབྱུང་ཟེར་ན་འགྲེལ་ཆེན་གཉིས་ཟེར་དུས་དེ་ནས། ག་རེ་ལ་རྒྱག་གི་ཡོད་ན་འགྲེལ་ཆེན་གཉིས་ཟེར་ལབ་པ་ཡིན་ན་ཕལ་ཆེར་ང་ཚོ་ཉི་ཁྲི་འགྲེལ་ཆེན་གཉིས་ཟེར་ལབ་རྒྱག་ན་འགྲིག་མིན་འགྲོ། གཅིག་ད་རྒྱན་སྣང་རེད་བ། གཅིག་དེ། ད་ལྟ་སེང་གེ་བཟང་པོ་ཁོ་རང་རང་གིས་འདི་རྒྱག་རྒྱག་ན་ཉི་ཁྲི་ལེའུ་བརྒྱད་མ་ངས་འདི་ཞིབ་པ་ཧ་གོ་མ་སོང་ད་རིང་སྤྱིའི་ཟེར་དུས་སེ་ལེན་པ་ཅིག་ཤེར་འབྱུང་བློ་གྲོས་ཐུབ་པ་དགོངས་རྒྱན་ཟླ་འོད་རྣམས་སུ་གསལ་བར་མེད་ཅིང་ཚིག་གསལ་གྱིས་མངོན་པ་ལ་ཁ་འཕངས་སོ་ཟེར་བ། ཚིག་གསལ་གྱིས་མངོན་པ་མཛོད་དང་ཀུན་བཏུས་ག་རེ་ཡིན་ན་དེ་ལ་ཁ་འཕངས་དོང་དེ་ལ་སྔ་རབས་པ་རྣམས། ཐེག་ཆེན་གྱིས་སྤང་བྱ་ཐམས་ཅད་ཅིག་ཅར་དུ་སྤོང་བས་འཕགས་པ་དང་སློབ་དཔོན་གྱིས་ཐེག་དམན་གྱི་སྤོང་བའི་རིམ་པ་ཐེག་ཆེན་ལ་སྦྱར་བ་ཤིན་ཏུ་ནོར་ཟེར་རོ་ཟེར་ན་འདི་དོལ་པོ་པ་རེད་ཤག་ད་སྔ་རབས་པ་ཟེར་ཏེ། དེ་ནས་ཡང་གཞན་དག་ཟེར་དུས་ཡང་འདི་བོ་དོང་རེད་ཤག། གཞན་དག་བྱང་སེམས་ཀྱི་ཉོན་མོངས་རྣམ་རྟོག་ཡིན་ལ་ཟེར་ཏེ་ད་རྗེས་མ་སྦྱོར་ལམ་སྐབས་སུ་བོ་དོང་ལ་མང་པོ་བཏང་དགོས་ཡ་ཅིག་ཡོད་རེད་དེ་རེད་བ། ཨ་ནི། གཞན་དག་བྱང་སེམས་ཀྱི་ཉོན་མོངས་རྣམ་རྟོག་ཡིན་ལ་དེ་ཤེས་སྒྲིབ་ཡིན་པས་ཨ་ནི། མཐོང་ལམ་གྱི་སྔོན་དུ་སྤོང་པ་མི་སྲིད་ལ། དགྲ་བོ་ཡོ་རོ་བ་ཀ་ཆགས་བྲལ་སྔོན་སོང་དང་སྐྱིད་ཁྱིམ་མེད་མེད་ལ་ཡ་མི་འདུག། ཨ་ནི། བྱང་སེམས་ཀྱི་ཉོན་མོངས་པ་ཟེར་ན་མ་ན། བྱང་སེམས་ཀྱི་སྤང་བྱའི་གཙོ་བོ་དེ་རྣམ་རྟོག་རེད་བ། རྣམ་རྟོག་བདེན་འཛིན། རྣམ་རྟོག་བདེན་འཛིན་དེ་མཐོང་ལམ་གྱི་སྔ་རོལ་དུ་སྤོང་ཡ་ཡོད་མ་རེད། མེད་པ་ཡིན་ཙང་སྤང་བྱ་སྤང་ཚུལ་ཆགས་བྲལ་ཡ་གཅིག་ཡོད་ཡ་མི་འདུག་དྲན་བྱེད་ནི། དེ་མཐོང་ལམ་གྱི་སྔ་རོལ་དུ་སྤོང་བ་མི་སྲིད་ལ། ཉི་སྣང་ལས་ཆགས་བྲལ་སྔོན་སོང་དང་སྦྱར་བ་ཉན་ཐོས་ཀྱི་དགེ་འདུན་གྱི་ལུགས་ཡིན་ཕྱིར་ཐེག་ཆེན་ལ་སྦྱར་ཡ་ཡོད་མ་རེད། རེད་བ། ཡིན་ན་ཐེག་ཆེན་གྱི་དགེ་འདུན་ཐམས་ཅད་ཆགས་བྲལ་སྔོན་སོང་དང། སྦྱོར་དགོས་པར་འགྱུར་ཏེ་མཐོང་ལམ་གྱི་སྔོན་དུ་བསམ་གཏན་གྱི་དངོས་གཞི་ཐོབ་པས་ཁྱབ་པའི་ཕྱིར་རིགས་པ་ཡག་པོ་མཐོང་འདུག་བདེན་འཛིན་མཐོང་ལམ་གྱི་སྔ་རོལ་ལ་སྤངས་པ་མ་ཁྱབ་པར་བྱས་ནས། ཉོན་མོངས་དེ་ཚོ་མཐོང་ལམ་གྱི་སྔ་རོལ་འདོད་པའི་ཉོན་མོངས་ལ་སོགས་པ་ཟེར་ནས་རྒྱག་གི་ཡོད་པ་ཡིན་ན། དེ་ནི་ཐམས་ཅད་ཆགས་བྲལ་སྔོན་སོང་ལ་སྦྱོར་དགོས་པ་ཡིན་པ་དང་མཐོང་ལམ་གྱི་སྔ་རོལ་དུ་འདོད་པ་ལ་འདོད་ཆགས་དང་བྲལ་ཟིན་པས་ཁྱབ་པའི་ཕྱིར་ཏེ་མཐོང་ལམ་གྱི་སྔ་རོལ་དུ་བསམ་གཏན་གྱི་དངོས་གཞི་ཐོབ་པས་ཁྱབ་པའི་ཕྱིར་ཏེ་སྦྱོར་ལམ་ཐོབ་པའི་དུས་གང་ལ་བསམ་གཏན་གྱི་དངོས་གཞི་ལ་བརྟེན་དགོས་ཀྱི་རེད་བ། བརྟེན་པས་ཁྱབ་ཀྱི་རེད་བ། འདུར་བྱེད་ནི་བཀའ་ཤག་འདྲ་བ། དེ་ལྟར་ན་ཐེག་ཆེན་གྱི་ལུགས་ཀྱིས་སྤང་བྱ་གཅིག་ཅར་དུ་སྤོང་བ་དང་འཇིག་རྟེན་པའི་ལམ་གྱིས་ཉོན་མོངས་སྤོང་བ་འོག་མིན་འོག་ལ་སོགས་པ་འོག་ན་ཤེས་པར་བྱའོ། ད་རྗེ་རིན་པོ་ཆེ་དེའི་ལན་དེ་འོག་ལ་རྒྱག་གི་ཡིན། ས་དེ་རེད། ད་ལྔ་པ་ལ་གསུམ་མདོ་ཡི་དཀའ་གནད་གལ་དོགས་དཔྱད་ས་མཚམས་བསྟན་པ་མཚན་ཉིད་པ་དང་བཏགས་པ་བ་བསམ་པའོ་དང་པོ་ནི་ད་ང་ཚོ་གོ་ཆོད་ཆོད་མདོ་ཡི་དཀའ་གནད་དེ་ཡིན། ལྷ་ཚེ་རིང་པོ་སྐྱེ་བ་དེ་འཕགས་པར་མི་རིགས་ཏེ། དེ་ནས་ལྷ་ཚེ་རིང་པོ་སྐྱེ་བ་དེ་འཕགས་པར་མི་རིགས་ཏེ་བསམ་གཏན་ལ་སོགས་ཀྱི་ཡན་ལག་རེད་བ། ག་རེ་ཟེར་བསམ་གཏན་ལ་སོགས་ཀྱི་ཡན་ལག་ཡོངས་སུ་ཟད་པ་དང་ཞེས་སོ། ད་འདི་རྩོད་པ་དེ་རེད། རྩོད་པ་དེ་རེད། ད་འདིའི་རྩོད་པ་དེ་ལ་མདོ་ཡི་དཀའ་གནད་ཟེར་དེ་ལ་མཁས་པ་གསུམ་གྱི་ལན་གསུམ་བརྒྱབ་དེ་གསུམ་དེ་བར་སྐབས་རང་ལུགས་རྒྱག་རྒྱག་རེད། ད་རྩོད་པ་གཙོ་བོ་ག་རེ་རེད་ཟེར་ན། ལྷ་ཚེ་རིང་པོར་སྐྱེ་བ་དེ་འཕགས་པར་མི་རིགས་ཏེ་ཟེར་དུས་མདོ་ཡི་སྐབས

ཟེར་ནས་དེ་ཀུན་ཏུ་ཡང་སྦྱོར་ལམ་པ་ཡིན་པར་ཡང་མི་རིགས་ཏེ་དྲོད་ནས་མི་ཁོམ་པ་བརྒྱད་ཟད་པར་བཤད་པས་སོ་འཕགས་པ་ཡིན་པར་མི་རིགས་ལྷ་ཚེ་རིང་པོ་སྐྱེ་བའི་ཕྱིར་སྦྱོར་ལམ་པ་ཡིན་པར་མི་རིགས་ཏེ་མི་ཁོམ་པའི་གནས་སུ་སྐྱེ་བ་གང་ཞིག་སྦྱོར་ལམ་དྲོད་ནས་མི་ཁོམ་པ་བརྒྱད་ཡིན་པ་བཤད་པས་སོ། དེ་གཅིག། ད་ཚོགས་ལམ་པ་ཡིན་པར་ཡང་མི་རིགས་ཏེ། ཚོགས་ལམ་པ་ཡིན་ན་མི་རིགས་ཏེ་འདི་ཕྱིར་མི་ལྡོག་པའི་བྱང་ཆུབ་སེམས་དཔའ་དེ་བཤད་ཀྱི་འདུག། ཞེས་འདོད་པའི་རྩོད་པ་རྣམས་ཀྱི་ལན་སོ། ཕྱིར་མི་ལྡོག་པ་ཡིན་ན་ཚོགས་ལམ་པ་མ་ཡིན་པའི་ཕྱིར། ད་ཕྱིར་མི་ལྡོག་པ་ཟེར་ལ་དེའི་སྦྱོར་ལམ་མ་གཏོགས་ཚོགས་ལམ་གྱི་གནས་སྐབས་སུ་ཕྱིར་མི་ལྡོག་པའི་རྟགས་ཐོན་ཡ་མེད་པ་ཟེར་རྩོད་པ་གསུམ་ཡོད་ད་དེའི་སྐབས་སུ་ང་ཚོ་རྩོད་པ་གསུམ་པོ་ངོས་ཟིན་སོང། ག་རེ་རེད་ཟེར་ན་འཕགས་པ་སྐྱེ་བ་མི་རིགས་ཏེ་ལྷ་ཚེ་རིང་པོ་སྐྱེ་བའི་ཕྱིར་ཟེར་ཡ་རེད་ཡང་ན། ཡང་ན་ལྷ་ཚེ་རིང་པོ་སྐྱེ་བ་མི་རིགས་ཏེ། ཨ་ནི། དེ་འཕགས་པ་ཡིན་པ་ཡིན་ཙང་ཡན་ལག་ཡོངས་སུ་ཟད་པ་དང་སྦྱོར་ལམ་གྱི་གནས་སྐབས་སུ་ནི་དེ་ནི་མི་ཁོམ་པའི་གནས་སུ་སྐྱེ་བས་ཡན་ལག་ཡོངས་སུ་ཟད་པ་རེད་ལབ་ཀྱི་འདུག་ཅེས་སྦྱོར་ལམ་པ་ཡིན་པ་མི་རིགས་ཏེ་མི་ཁོམ་པ་སྐྱེ་བ་མེད་སྦྱོར་ལམ་ཐོབ་ན་མི་ཁོམ་པ་སྐྱེ་བ་མེད་འདི་མི་ཁོམ་པ་སྐྱེ་བ་འདུག་ལྷ་ཚེ་རིང་པོ་སྐྱེ་བ་འདུག་དེ་ཕྱིར་ཚོགས་ལམ་པ་ཡིན་པ་མི་རིགས་ཏེ་འདི་ཕྱིར་མི་ལྡོག་པའི་དགེ་འདུན་དུ་བཤད་པའི་ཕྱིར། ད་རྩོད་པ་སོང་ད་འཇུག་གོ་བཅུ་ཀའི་ཐེར་ད་དཀའ་གནད་རྩོད་ལན་ན་དང་པོ་རྩོད་པ་སོང་ལན་གསུམ་རང་ལན། ད་དེ་ལ་ལན་རྒྱག་ཡའི་སྒང་ལ་འདི་ལ་མཁས་པ་གསུམ་གྱི་ལན་ལས། དེ་ནས། བང་ག་ལའི་འདོད་པ་བརྗོད་ཟིན་ཏོ་ཟེར་ཏེ། བང་ག་ལའི་འདོད་པ་དེ་བརྗོད་ཟིན་སོང་ད་གིན་དེ་རེད་ད་ད་དེ་ངེས་དགོས་ཀྱི་འདུག་བང་ག་ལའི་འདོད་པ་དེ་ག་རེ་རེད་ཟེར་ལབ་ན། མི་ཁོམ་པ་སྐྱེ་བ་དེ་དྲོད་དང་རྩེ་མོ་ལ་སྐྱེ་ཡ་རེད་མ་གཏོགས་བཟོད་པ་དང་ཆོས་མཆོག་སྐྱེ་ཡ་ཡོད་མ་རེད། དེ་བ། དྲོད་དང་རྩེ་མོ་ནི་སྐྱེ་གི་རེད་དེ་ཡིན་ན་ཡང་རྒྱུན་རིང་པོ་གནས་ཀྱི་མ་རེད་ཟེར་ལབ་སོང་ང་ཁོའི་འདོད་པ་དེ་བརྗོད་ཟིན་ཏོ་དེ་རེད་བང་ག་ལའི་མཁས་པ། དེ་ནས་ཡོར་ཟེར་བ་ལྟ། ཨོ་ཌི་ཤ་བིག་གི་མཁས་པ་རྣམས་ཀྱིས་བྱང་སེམས་དེ་ཕྱིར་མི་ལྡོག་པས་ཕྱིར་མི་ལྡོག་ཏུ་བཤད་པ་ནི་ཕལ་ཆེ་བ་བརྗོད་པ་སྟེ། ཕྱིར་མི་ལྡོག་པ་མ་གཏོགས་པའི་དམིགས་བསལ་ཡོད་པས་སོ་ཞེས་ཟེར་རོ་ཟེར་ན་འདི་དེ་རེད་ལབ། ཨོ་རི་ས་ཟེར་དེང་སང་དེའི་ས་ཆ་དེ་རེད་ལབ་ཨོ་རི་ས་ཡིན་ན་ཅིག་ཏུ་བ་ཅག་དེ་རེད་ལབ་དོ། ཡོ་བང་ག་ལ་ཟེར་ག་བ་རེད་ཇོ་བོ་རྗེ་འཁྲུངས་ས་ར།

དེ་སྐྱེས་ཀྱི། སྐྱེས་པ་གཉིས་འགྲོ་སོང། དང་སྐྱེས་པ་གསུམ་པ། འདི་ལྟར་ན་གོང་དང་དེ་བཀག་ཏོ། འདི་ལྟར་ན་ཚོགས་ལམ་ན་གསལ་བའོ། ཚོགས་ལམ་པར་གསལ་བའོ། ཚོགས་མི་ཁོམ་པ་སྐྱེ་རེད་ལབ་ཡ་དེ་ཚོགས་ལམ་པ་ཡིན་པ་གསལ། ཁོ་ལས་སྐྱབས་སུ་ར་བ། ཡི་གེ་དང་པོའི་ནང་ལོགས་ལ་ཕྱིར་མི་ལྡོག་པ་ཞེས་པས་ཚོགས་ལམ་པ་མི་རེ་ཡི་ལབ་ན་ཕྱིར་མི་ལྡོག་ཞེས་པས་ཕྱིར་ལ་ཁྱབ་པ་མ། མང་ཆེ་བ་དེ་ཕྱིར་མི་ལྡོག་པ་རེད་མ་གཏོགས་དེ་ཡིན་ན་ཕྱིར་མི་ལྡོག་པ་ཡིན་པས་མ་ཁྱབ་ལབ་པ་ཡིན་ཙང་དེའི་ཚོགས་ལམ་པ་ལ་རྒྱག་གི་ཡོད་པ་གསལ་པོ་རེད་ཁྱགས་སྐྱེས་ཀྱི། དེ་ནས་ཀོང་ཀ་པ་ན་ཟེར་རེད་ཀོང་ཀ་པ་ཀོང་ཀ་ན་པ་རེད་འདུག་ག་ཟེར་ཀོང་ཀ་ན་པ་ད་ལྷ་ཚེ་རིང་པོ་ལ་མི་ཁོམ་པ་ཡིན་མིན་གཉིས་ཟེར་ཡང་ཁོ་ལས་རྒྱ་དང་ལྷ་ཚེ་རིང་པོས་དེ་ལ་ཡི་གེ་མི་གཉིས་མི་ཁོམ་པ་ཡིན་པས་ཁྱབ་ཀྱི་མ་རེད་དེ་ལ་མི་ཁོམ་པ་ཡིན་མིན་གཉིས་ལས་དང་པོ་ནི་ཕྱི་རོལ་པའི་ལམ་གྱི་ཁམས་དང། དེ་ནས་ས་འོག་མ་ལས་ཆགས་པ་དང་བྲལ་ནས་དེར་སྐྱེས་པ་འཆི་ཁའི་ཚེ་ལོག་ལྟ་སྐྱེས་ནས་དམྱལ་བར་ལྟུང་བས་མི་ཁོམ་པ་ཡིན་ལ་དེ་རེད་རྒྱ་ར་བ་དང། གཉིས་པ་ནི་བྱང་སེམས་སོ་སྐྱེ་བདེན་པ་མ་མཐོང་བ་དང། བརྒྱ་ལམ་ན་བཤེས་གཉེན་ངན་པའི་རྐྱེན་མཐུས་ད་སྲིད་མཐའ་ཙམ་ཟེར་བ་རེད་བརྒྱ་ལམ་ན་ཟེར་བའི་དཔེ་ད་སྲིད་མཐའ་ཙམ་ད་བདེན་པ་མ་མཐོང་བའི་བྱང་ཆུབ་སེམས་དཔའ་སྲིད་མཐའ་ཙམ་ཞིག་ལ་ཨ་ནི་བཤེས་གཉེན་ངན་པ་རྐྱེན་བྱས་ཀྱི་ནི་དེའི་མཐུས་དེར་སྐྱེས་ཀྱང་སངས་རྒྱས་ཀྱི་མཐུ་དང་རང་གི་བྱང་ཆུབ་ཀྱི་སེམས་ལ་སོགས་པས་སྔ་མ་ལྟར་མི་ཉམས་པས་མི་ཁོམ་པར་སྐྱེ་བ་མེད་དེ་ཟེར་བའི་དུས་ལོག་ལྟ་སྐྱེས་སྔ་མ་ནང་བཞིན་ཡི་ཁྱེད་ནི་ཉམས་འགྲོ་གི་མ་རེད་ཟེར་རེད་ཕྱི་རོལ་པའི་ལམ་ལ་བརྟེན་བསྡད་མཁན་དེ་ཚོ་ཨ་ནི་འཆི་ཁའི་ཚེ་ན་ད་ཐར་པ་ལ་སོགས་པ་ལ་ལོག་ལྟ་བལྟས་ནས་དམྱལ་བར་སྐྱེ་གི་ཡོད་པ་ཡིན་ཙང་དེ་ཚོ་མི་ཁོམ་པ་རེད་བྱང་ཆུབ་སེམས་དཔའ་དེ་མ་རེད་ཟེར། བཤེས་གཉེན་ངན་པའི་མཐུས་སྐྱེས་ཙམ་ད་སྲིད་ཀྱི་རེད་དེ་ཡིན་པ་ཡིན་ན་ཡང། སངས་རྒྱས་ཀྱི་མཐུ་དང་རང་གི་རྒྱུད་ལ་སེམས་བསྐྱེད་ཡོད་པ་ཡིན་ཙང་སྔ་མ་ནང་བཞིན་ཡི་གེ་ནི་ལོག་ལྟས་མི་ཉམས་པ། ཁོ་རང་མི་ཁོམ་པ་སྐྱེ་བ་མེད། དེ་ལྟར་བྱས་ན་ཡེ་ཤེས་རྒྱས་པའི་གི་མདོ་ལས། སངས་རྒྱས་བསྙེན་པར་སྐྱོ་བས། དགེ་སློང་དམིགས་པ་ཀུན་ལ་གནས་པར་གསུངས་པ་ཞེས་བྱ་བ་ཐེག་ཆེན་གྱི་སྣོད་ཅིག་ཡོད་པ་ལྷ་ཚེ་རིང་པོ་སྐྱེས་པ་ན་ཐེག་ཆེན་གྱི་སྣོད་ལབ་དུས་ཐེག་ཆེན་གྱི་གདུལ་བྱ་ཅིག་ཡོད་པ་དེ་གྲོང་ཅིག་ཞིག་གི་གྲོང་ཟེར་ན། ལྗོངས་ནང་ལ་ཡོད་ཚད་ཀྱང་དེ་རེད་དོ། དེ་ལྷ་ཚེ་རིང་པོ་སྐྱེས་པ་ན་གདུལ་བྱ་གཞན་མེད་ནས་ལྷ་ཚེ་རིང་པོའི་གནས་ལ་མི་ཁོམ་པའི་གནས་ཡིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་དེར་སྐྱེས་ནས་གཞན་དོན་བྱེད་དགོས་ཏེ་གཞན་དོན་བྱེད་སའི་གདུལ་བྱ་གཞན་མེད་ནས། འཇོག་པོ་འཇོག་པོ་མྱ་ངན་ལས་འདས་ཏེ་ཡང་མིར་སྐྱེས་པའི་དོན་མཛད་དོ་ཞེས་གསུངས་པ་ཡང་ལེགས་པར་ཤེས་པར་འགྱུར་རོ་ཞེས་ཚེ་འདས་ས་ཁོ་རང་འདོད་པ་ནང་བཞིན་བཤད་པ་ཡིན་ཙང་ལེགས་པར་ཤེས་པ་རེད་ལབ་ཀྱི་རེད། མདོར་ན་ཆོས་འདི་ལས་ཕྱི་རོལ་དུ་གྱུར་པ་དེར་སྐྱེས་པ་དེ་ལོག་ལྟ་སྐྱེ་བས་མི་ཁོམ་པ་ཡིན་ཀྱང་བྱང་སེམས་སོ་སྐྱེ་ནི་དེར་ཡང་ཤེས་རབ་ཀྱི་སྟོབས་ཀྱིས་ལོག་ལྟ་མི་སྐྱེ་ཞེས་པའི་དོན་ནོ། ད་ཁོ་རང་དོན་དེ་རེད། ཆོས་འདི་ལས་ཕྱི་རོལ་དུ་གྱུར་པ་དེ་ནི་གནས་དེར་སྐྱེས་པ་ཡིན་ཙང་ལྷ་ཚེ་རིང་པོའི་མི་ཁོམ་ག་སོགས་བོར་དང་འདུ་ཤེས་མེད་པའི་གནས་ལ་སྐྱེས་པ་ཡིན་ཙང་ད་ང་རང་ལོག་ལྟའི་དབང་གིས་མི་ཁོམ་པ་སྐྱེས་པ་ཡིན་ཙང་ཁོ་མི་ཁོམ་པ་རེད། བྱང་སེམས་སོ་སྐྱེ་དེར་སྐྱེ་ཡང་ཤེས་རབ་ཀྱི་སྟོབས་ཀྱིས་སྐྱེས་པ་རེད་མ་གཏོགས་ཤེས་རབ་ཀྱི་སྟོབས་ཀྱིས་ལོག་ལྟ་སྐྱེ་གི་མ་རེད་དེར་སྐྱེ་ཡང། བྱང་ཆུབ་སེམས་དཔའ་དེ་ཚོ་ཤེས་རབ་ཀྱི་སྟོབས་ཀྱིས་ལོག་ལྟ་མི་སྐྱེ་ཞེས་པའི་དོན་ནོ། འདི་ལྟར་ན་སྦྱོར་ལམ་པ། མི་ཁོམ་ཟད་པས་དེར་སྐྱེ་བ་མི་འགལ་ཞེས་པའོ། རེད་བ། སྦྱོར་ལམ་པ་མི་ཁོམ་ཟད་པ་ཡིན་ན་ཡང་དེར་སྐྱེ་བ་ལ་འགལ་བ་ཡོད་མ་རེད་དེར་སྐྱེས་ན་ཡང་མི་ཁོམ་པ་སྐྱེ་དགོས་གི་མ་རེད་མི་ཁོམ་པ་ཡིན་པས་ཁྱབ་གི་མ་རེད་འདི་ལབ་གི་ཡོད་རེད། འདི་ལབ་གི་ཡོད་རེད། རེད་དེ་ཡིན་པ་ཡིན་ན་ཡང་བང་ག་ནས་མཁས་པ་དེ་ཚོ་གི་དེར་སྐྱེས་སོང་ན་མི་ཁོམ་པ་སྐྱེས་འགྲོ་གི་རེད་ལབ་ར་བ། འདིས་དེར་སྐྱེས་ན་མི་ཁོམ་པ་སྐྱེས་པས་ཁྱབ་ཀྱི་མ་རེད། ལྷ་ཚེ་རིང་པོ་འདུ་ཤེས་མེད་པ་བ་ལ་སྐྱེས་སོང་བ་ཡིན་ན་མི་ཁོམ་པ་ཡིན་པས་ཁྱབ་ཀྱི་མ་རེད་དེར་སྐྱེས་ན་མི་ཁོམ་པ་ཡིན་པས་མ་ཁྱབ་ཡིན་པ་ཡིན་ད་ཁྱོད་རང་བ་དེར་སྐྱེས་བ་ཡོད་ལབ་སོང་དེ་བ་ད་ཁེ་པ་སོང་འདུག་བ་འོ་དེ་ཅི། ད་འདི་དག་ཀུན་ཀྱང་དད་མོས་ཀྱི་དགེ་འདུན་དེ་བདེན་པ་མ་མཐོང་བར་འདོད་པ་ཡིན་ལ། འདི་མཁས་པ་གསུམ་ག་གིས་དད་མོས་ཀྱི་སྐབས་འདིར་བསྟན་པའི་དད་མོས་མཐོང་ཐོབ་ཡོད། ད་དགེ་འདུན་ཉི་ཤུ་དེ་བགྲངས་པའི་དེའི་ནང་ལོགས་ལ་དད་མོས་ཀྱི་སྐབས་འདིར་བསྟན་པའི་དགེ་འདུན་དེ་ལ་དེ་ནི་བདེན་པ་མ་མཐོང་བ་སོ་སྐྱེ་འདོད་ཀྱི་ཡོད་པ་དེ་གཅིག་པ་ཡིན། ཨ་ནི། དེ་དག་དགག་པ་ནི་བྲིས་ཟིན་ཏོ་ཟེར་ལབ་དུས་དེ་དག་དགག་པ་ནི་བྲིས་ཟིན་ཏོ། རྟགས་དེ་ག་རེ་ཡོད་རེད་ཟེར་ན་གང་དེ་གཙོ་བོ་གཅིག་རྒྱག་ན་ག་རེ་ཆགས་དགོས་གི་རེད་ཟེར་དུས། དགག་པ་ཡག་ཤོས་དེ་ག་རེད་ཟེར་ན་འདི་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པའི་གི་སྐབས་ཀྱི་དེའི་འདས་ཁྱད་པའི་གི་དགེ་འདུན་དཀོན་མཆོག་དེ་བཤད་གི་ཡོད་རེད་བ། དེའི་དགེ་འདུན་དཀོན་མཆོག་དེ་བཤད་གི་ཡོད་པ་ཡིན་ཙང་དེས་འཕགས་པའི་གང་ཟག་ཡིན་དགོས་ཀྱི་ཡོད་པ་དེ་འཕགས་པ་ཐོགས་མེད་ཀྱིས་ཤེས་ཟིན་ཚེ་གཅིག་དེ་བརྗོད་སོང། ཨ་ནི་གལ་ཆེ་ཤོས་གཅིག་ལ་ཡང་ཡི་གེ་བང་ག་ལས་མཁས་པ་དེ་ལ་དགག་པ་སྙན་པོ་ཞིག་གསུང་རོགས་ཁྱོད་རང་སློབ་དཔོན་སེང་གེ་བཟང་པོ་ཁས་ལེན་མཁན་ཞིག་ཡིན་པ་ཡིན་ཙང་སློབ་དཔོན་སེང་གེ་བཟང་པོ་འཕགས་པའི་གང་ཟག་ལ་བཤད་ཀྱང་ཁྱོད་རང་ལབ་སྟངས་དེ་འགྲིག་གི་མ་རེད་དགག་པ་ནི་བརྗོད་ཟིན་ཏོ་རོགས་ཡ། བྱེད། ད་གཞན་ཡང་ཁམས་གོང་གི་སྐྱེ་སྲིད་ཀྱི་རྟེན་ལ་རྒྱུ་འབྲས་ལ་སྐུར་འདེབས་ཀྱི་ལོག་ལྟ་མེད་ལ། ཕྱིར་མི་ལྡོག་མ་གཏོགས་ཞེས་གསུངས་པའི་དོན་ས་བརྒྱད་པ་བ་དམིགས་བསལ་ཡིན་གྱི་ཕྱིར་མི་ལྡོག་པ་ཙམ་མིན་པས་སོ་ལབ་ཀྱི་འདུག། ད་འདི་འདི་རེད་དོ་རེད། གང་གིས། ཕྱིར་མི་ལྡོག་པ་མ་གཏོགས་པ་ཞེས་དམིགས་བསལ་ཡོད་པས་སོ་ཟེར་གྱི་འདུག་ག། དེའི་དོན་དག་ལ་བཤད་ཀྱི་འདུག་བ་ད་རང་ལུགས་ལ་ད་གཞན་པ་དགག་པ་དང་བར་གཅོད་ཚར་གྱི་གཞན་ཡང་ཁམས་གོང་གི་སྐྱེ་སྲིད་ཀྱི་རྟེན་ལ་རྒྱུ་འབྲས་ལ་སྐུར་འདེབས་ཀྱི་ལོག་ལྟ་མེད། ཡོད་རེད་ཡོད་མ་རེད་ཟེར་ན་ཡོད་མ་རེད་འདུ་ཤེས་མེད་པ་བ་དེ་ལོག་ལྟ་སྐྱེ་ཡོང་དུས་སྒང་ལ་ཨ་ནི་ག་དུས་སྐྱེ་གི་རེད་ཟེར་ན་འཆི་སྲིད་ཀྱི་གནས་སྐབས་སུ་མ་གཏོགས་སྐྱེ་སྲིད་ཀྱི་གནས་སྐབས་སུ་རྒྱུ་འབྲས་ལ་སྐུར་བ་འདེབས་པའི་གི་ལོག་ལྟ་མེད། རེད་བ། ད་ཕྱིར་མི་ལྡོག་མ་གཏོགས་ཞེས་གསུངས་པའི་གི་དོན་ས་བརྒྱད་པ་བ་ལ་དམིགས་བསལ་ཡིན་ཞེས་ཕྱིར་མི་ལྡོག་པ་ཙམ་མིན་ནོ། རེད་བ། ད་ག་རེ་རེད་ཟེར་ལབ་པ་ཡིན་ན་མི་ནས་མིར་སྐྱེ་བ་ཟེར་ཡ་དེ་དེ་འདིའི་སྐབས་སུ་དེ་འདྲས་བྱུང་བ་ད་ཁྱེད་ཚོ་འབྲེལ་བ་ད་ད་དེ་དཔེ་ཡག་པོ་བྱུང་ཡོད་རེད། མི་ནས་མིར་སྐྱེ་བ་དེ་ལ་དབང་པོ་རྟུལ་ཤོས་ཡིན་དགོས་ཀྱི་རེད་ད་ཟེར་གྱི་ལེ་ཡོད་ད། དཔེར་ན་འདི་འདྲས་བྱས་ཡོད་རེད་ད་སངས་རྒྱས་གཞན་གྱི་ཞིང་ནས་འདིར་སྐྱེ་བ་ཅིག་དགའ་ལྡན་གནས་ནས་འདིར་སྐྱེ་བ་མི་ནས་མིར་སྐྱེ་བ་ཟེར་ལབ་རོགས། མི་ནས་མིར་སྐྱེ་བ་དེ་དབང་པོ་རྟུལ་ཤོས་རེད་ལ། ཡིན་ན་ཡིན་དེ་ལ་དམིགས་བསལ་ཅིག་ཆགས། ཕྱིར་མི་ལྡོག་པ་མ་གཏོགས་ཞེས་པའི་སྐབས་འདིའི་ཕྱིར་མི་ལྡོག་པ་དེ་ས་བརྒྱད་པ་བ་ལ་བྱ། ས་བརྒྱད་པ་བ་ཅན་མི་ནས་མིར་སྐྱེ་བ་ཡིན་ན་ཡང་དབང་པོ་རྟུལ་ཤོས་ཆགས་དགོས་ཡ་ཡོད་མ་རེད། ས་བརྒྱད་པ་སླེབས་ཡོང་དུས་སྒང་ལ་སྒང་ག་དབང་པོ་མཉམ་འགྲོ་གི་ཡོད་པ་སུ་ཡིན་པ་ཡིན་ན་ཡང་ཁྱེད་ས་བརྒྱད་པའི་རྗེས་ཐོབ་སླེབས་ཡོང་དུས་སྒང་ལ་ཕྱིར་མི་ལྡོག་པའི་རྟགས་ཐོབ་ཀྱི་ཡོད་པ་འོ་དེ་གོ་བ་དེ་འདྲས་ཅིག་རེད་ད་ལྟའི་འབྲས་བུའི་ཁྱེད་འདྲས་ནི། བལྟས་ཚད་ལ་མ་སོང་ན་ཉི་མ་ཤར་བ་ནང་ཆེས་ཡོད་སོང། ད་དེ་འདྲའི་ཅིག་རེད་ཟོ་ཡ། ད་རང་ལུགས་ལ་མདོ་ཡི་དཀའ་གནད་དེ་ཚོ་ལན་ཅིག་རྒྱག་གོག་རེད་རེད། དེས་ན་ཡུམ་གསུམ་གནོད་འཇོམས་ལས་ཐབས་ལ་མི་མཁས་པ་སྔ་མ་ནས་བསམ་གཏན་གྱི་སྤྱོད་པ་དང་ཤེས་རབ་ཡ་གར་ས་ཕ་རོལ་ཏུ་ཕྱིན་པའི་སྤྱོད་པ་ལ་བརྩོན་ཡང་ཐབས་མི་མཁས་པར་གྱུར་པའི་ཕྱིར་ལྷ་ཚེ་རིང་པོར་སྐྱེས་ཏེ་དུས་དེ་སྲིད་ཅིག་གི་བར་དུ་ཕ་རོལ་ཏུ་གར་ས་ཕ་རོལ་ཏུ་ཕྱིན་པ་རྣམས་ལ་མི་བརྩོན་པར་གྱུར་ནས་ཕྱིས་མི་ཡི་ནང་དུ་སྐྱེས་པའི་ཚེ་དངོས་བོ་ཕ་རོལ་ཏུ་ཕྱིན་པ་ལ་སྤྱོད་པའི་ཆེད་དུ་བརྩོན་པར་བྱེད་ཀྱང་དབང་པོ་རྟུལ་པོར་འགྱུར་ཏེ་དེ་རེད་ད། མི་ནས་མིར་སྐྱེ་བ་དེ་དབང་པོ་རྟུལ་པོ་དངོས་འབྲེལ་བྱས་ནས་བཤད་ཀྱི་ཡོད་རེད། ཞེས་པ་ལྟར། དེ་ནས།

སྲིད་རྩེའི་མཐར་ཐུག་འགྲོ་བ་དང་གཟུགས་ཀྱི་ཆགས་བཅོམ་གཉིས་གཟུགས་མེད་དུ་སྐྱེ་བ་མི་རིགས་ཏེ་ཟེར་ལབ་ན་སྲིད་རྩེའི་མཐར་ཐུག་འགྲོ་ཟེར་དུས་གཟུགས་མེད་ཉེར་འགྲོའི་ཕྱིར་མི་འོང་གི་མིང་ཅན་གྱི་སྲིད་རྩེའི་མཐར་ཐུག་འགྲོ་ཟེར་ནས་བྱང་སེམས་འཕགས་པ་ཅིག། གཟུགས་ཀྱི་ཆགས་བཅོམ་ལབ་ན་མིང་གི་རྣམ་གྲངས་རོ་གཟུགས་ཀྱི་ཉོན་མོངས་བཅོམ་པ་ཟེར་འོ་དེ་གཉིས་གཟུགས་མེད་དུ་སྐྱེ་བ་མི་རིགས་ཏེ་མདོ་སྡུད་པར། བྱང་ཆུབ་ཡོན་ཏན་ཕ་རོལ་ཕྱིན་ཉམས་འགྱུར་འོང་ཞེས། གཟུགས་མེད་ཁམས་སུ་སྐྱེ་བ་དོན་དུ་གཉེར་མི་བགྱིད་ཟེར་ལབ་འདུག་བ། ག་རེ་རེད་ཟེར་ན། དཔེར་ན་གཟུགས་མེད་ལ་སྐྱེ་བ་ཡིན་ན་རྒྱལ་སྲས་ཀྱི་སྤྱོད་པ་ཕ་རོལ་ཕྱིན་པ་དྲུག་ཉམས་སུ་ལེན་པའི་ཉམས་ལེན་དེ་དག་ཉམས་པར་འགྱུར་འགྲོ་གི་ཡོད་པ་ཡིན་ཙང་བྱང་ཆུབ་སེམས་དཔའ་གཟུགས་མེད་དུ་སྐྱེ་བ་དོན་དུ་མི་གཉེར་ཟེར་ནས་མདོ་སྡུད་པའི་སྐབས་སུ་བཤད་འདུག་ཡོང་འདུག་བ་དེ་དང་འགལ་འགྲོ་གི་འདུག་ལབ་དུས་ད་དེའི་ལན་རེད་བ་ད་ཉེས་པ་མེད་དེ། སྐྱེ་བར་གསུངས་པ་དེར་སྐྱེ་བའི་རྒྱུ་གཟུགས་མེད་ཀྱི་སྙོམས་འཇུག་ཐོབ་པ་ཙམ་ལ་དགོངས་པའོ་འདི་ལན་དེ་དེ་རེད། དཔེར་ན། སྲིད་རྩེའི་མཐར་ཐུག་འགྲོ་ཡི་མིང་ཅན་དང་གཟུགས་ཀྱི་ཆགས་བཅོམ་གྱི་མིང་ཅན་དེ་གཟུགས་མེད་ལ་རྩ་ནས་སྐྱེ་གི་མ་རེད། ག་བ། བྱང་སེམས་འཕགས་པ་གཟུགས་མེད་ལ་སྐྱེ་བ་མེད་པ། འོ་ན་སྐྱེ་བར་སྐྱེ་བར་སུ་སྐྱེ་བ་ལེན་ཚུལ་ཆ་ཙམ་ར་བ་ཡིས་གསུངས་ཀྱི་འདུག་བ་ཟེར་ལབ་ན་དེ་སྐྱེ་བའི་ནུས་པ་ཐོབ་པའམ་ཡང་ན་གཟུགས་མེད་ཀྱི་སྙོམས་འཇུག་ཐོབ་པ་ལ་དེར་སྐྱེ་བར་གསུངས་པ་རེད་སྐྱེ་བའི་མིང་གིས་བཏགས་པ་མ་གཏོགས་དངོས་གནས་སྐྱེ་ཡ་ཡོད་མ་རེད་ད་དེ་མདོ་ཡི་དཀའ་གནད་གཅིག་གི་ལན་རེད་རོ་ཡ། དཀའ་གནད་གཉིས་པ་དེར་གདགས་ཏེ། དེས་ན། ད། སྐྱེ་བ་ལ་དབང་མ་ཐོབ་ན་སྐྱེ་བ་སྲིད་དེ་ཐོབ་ན་མི་སྐྱེ་སྟེ་ཟེར་ལབ་དུས་སྐྱེ་བ་ལ་དབང་མ་ཐོབ་ན་བྱང་སེམས་སོ་སྐྱེ་དེ་ཚོ་དེར་སྐྱེ་བ་སྲིད། མང་ཆེ་བ་གི་མི་ཁྱི་ལ་ཕན། གཟུགས་མེད་ལ་བྱང་ཆུབ་སེམས་དཔའ་སྐྱེ་བ་དེ་ཁྱི་དེ་ཉིད་ནི་གོ་བཀག་གི་ཡོད་པ་ཡིན་ཙང་སྐྱེ་གི་མ་རེད་སྐྱེ་བ་སྲིད་ཙམ་རེད། བྱང་སེམས་འཕགས་པ་སྐྱེ་བ་ལ་དབང་ཐོབ་པ་ཡིན་ཙང་ནམ་ཡང་སྐྱེ་བ་མེད། དེས་ན་སྐྱེ་བ་ལ་དབང་མ་ཐོབ་ན་སྐྱེ་བ་སྲིད་ཀྱང། ཐོབ་ན་སྐྱེ་བ་ལ་དབང་ཐོབ་ན་མི་སྐྱེ་སྟེ་ཀུན་བཏུས་སུ་གཟུགས་མེད་པའི་ཁམས་རྣམ་པར་སྤོང་བའི་བསམ་གཏན་དང་ལྡན་ལ་ཞེས་པའི་འགྲེལ་པར་བྱང་ཆུབ་སེམས་དཔའ་ནི་འདོད་པ་དང་གཟུགས་ན་སྤྱོད་པ་ཡིན་ཞིང་གཟུགས་མེད་པ་ན་སྤྱོད་པ་ནི་མེད་དེ་སེམས་ཅན་སྨིན་པའི་གནས་མེད་པའི་ཕྱིར་ཏེ་མཐུ་ཡི་ཁྱད་པར་ཐོབ་པ་དག་དེར་མི་སྐྱེའོ། ད་ཚིག་ཟིན་བྱས་ན་འཕགས་པ་སྐྱེ་གི་མ་རེད་སོ་སྐྱེ་ལ་སྐྱེ་བའི་མདོ་འདོགས་འགྲོ་གསུང་གི་འདུག་དཀའ་གནད་གཉིས་པ་གཅིག་ད་དཀའ་གནད་གསུམ་པ་དེ་ཡིན་ད། ཡང་འཕར་བ་གསུམ་གྱི་སྐབས་སུ་འཕར་བ་གསུམ་འཕར་བ་དང་ཕྱེད་འཕར་བ་དང་གནས་ཐམས་ཅད་དུ་འཆི་འཕོ་བ་གསུམ་ཡོད་བ་དེའི་སྐབས་སུ་དོགས་པ་གཅིག་འཕར་བ་གསུམ་གྱི་སྐབས་སུ་བསམ་གཏན་དང་པོའི་རོ་མྱང་ནས་བསམ་གཏན་གསུམ་ལས་ཉམས་པར་བཤད་པ་དང་ཟེར་ལབ་དུས་དེ་ནས་འཕར་བ་གསུམ་གྱི་སྐབས་སུ་གཅིག་དངོས་གནས་ཤེས་དགོས་གི་ཡོད་རེད་བ་འདོད་པའི་རྟེན་ལ་དཔེ་ཡི་སྐབས་སུ་བྱས་ན་ཨ་ནི་ཨེ་ཨེ་རེད་བ་སྤེལ་སྒོམ་ཐོབ། དེ་ནས་དེ་ལས་ཉམས། བསམ་གཏན་དང་པོ་སྐྱེས་ཟིན་ནས་འགྲོའི་རྒྱུད་དུ་བ། ཉམས་སྟངས་དེ་ག་རེ་ཟེར་ན་སྙོམས་འཇུག་གི་རོ་མྱོང་བའི་དབང་གིས་ཉམས་ཟེར་གྱི། འོ་དེ་ཡང་འགྲིག་གི་མི་འདུག་འཕར་བ་གསུམ་གྱི་སྐབས་སུ་བསམ་གཏན་དང་པོའི་རོ་མྱོང་ནས། བསམ་གཏན་གསུམ་ལས་ཉམས་པར་བཤད་པ་ཟེར་ན་བསམ་གཏན་བཞི་པ་གསུམ་པ་གཉིས་པ་གསུམ་ལས་ཉམས་ནས་དང་པོ་ལ་སྐྱེས་འགྲོ་གི་རེད་ལབ་གྱི། འོ་དེ་ཡང་ཉམས་པར་བཤད་པ་དང་བསམ་གཏན་གྱི་དབང་གིས་ལྷ་རྣམས་ཀྱི་གནས་སུ་སྐྱེ་བར་བཤད་པ་ཡང་མི་རིགས་ཏེ་ཉམས་ནས་བསམ་གཏན་གྱི་དབང་གིས་ཡ་གིས་བསམ་གཏན་དང་པོ་ལ་སྐྱེས་འགྲོ་གི་རེད་བཤད་པ་དེ་ཡང་མི་རིགས་ཏེ།

ཡིན་ན་ཡང་མདོ་ཡི་སྐབས་སུ་མདོ་ཚིག་བྱས་ནས་འཕར་བ་གསུམ་གྱི་མིང་ཅན་དེ་བསམ་གཏན་དང་པོ་ལ་སྐྱེས་གསུང་གི་འདུག་བ་དེ་འགྲིག་གི་མ་རེད་ཟེར་ལབ་དུས་ཉེས་པ་མེད་དེ། དང་པོར་བྱང་འཕགས་དབང་རྟུལ་ཐབས་མི་མཁས་པ་འགའ་ཞིག་ལ་བསམ་པའམ་ཟེར། ད་དེ་བྱང་འཕགས་དབང་རྟུལ་འགའ་ཞིག་ལ་བསམ་པའམ་ལབ་ཡ་དེ། རང་ལུགས་ལ་ཁས་ལེན་ཐུབ་གི་མ་རེད་བ། འོག་མ་དེ་ཁས་ལེན་དགོས་དམ་ཁ་གཉིས་འདུག་བ། དང་པོར་བྱང་འཕགས་དབང་རྟུལ་ཐབས་མི་མཁས་པ་འགའ་ཞིག་ལ་བསམ་པའམ་ཡང་ན་སོ་སྐྱེའི་དུས་སུ་རོ་མྱོང་བ་ལ་དགོངས་ལ། རོ་མྱོང་རོགས་ན་ལབ་ཡ་དེ་སོ་སྐྱེའི་དུས་ཕྱི་མ་དེ་ཇག་རེད་ད་ནམ་རྒྱུན་ཡིན་ན། བས་ཕྱི་མ་དེ་རོ་མྱོང་དབང་གིས་སྐྱེ་རེད་སྐྱེ་རེད་ལབ་ཡ་དེ་མིན་འདུག་ཟེར་བལྟ་ཡ་དེ་རེད་ད། དངོས་གནས་འཕར་བ་གསུམ་དང་ཆ་འདྲ་བ་རེད་ད་སོ་སྐྱེ་ཡིན་པའི་སྐབས་སུ་ཨ་ནི་བསམ་གཟུགས་བརྒྱད་ཀ་ཐོབ་ཡོད་བ་གཅིག་ཨ་ནི་སྙོམས་འཇུག་གི་རོ་མྱོང་བར་བྱས་ནས་བསམ་གཏན་དང་པོ་ལ་སྐྱེ་འགྲོ་གི་རེད་ལབ་ཡ་དེ་རེད་བ། དེ་སྤེལ་སྒོམ་སྲིད་གི་ཡོད་མ་རེད་ད། བྱས་ཙང་སྙོམས་འཇུག་གི་རོ་མྱོང་བ་ཙམ་སོ་སྐྱེའི་དུས་སུ་རོ་མྱོང་བ་ལ་དགོངས་སོ། དེ་གཅིག། ད་གཉིས་པ་ནི་འདོད་བཞིན་དུ་སྙོམས་འཇུག་དེ་ལ་བརྟེན་ནས་སྐྱེ་བས་སོ། ལབ་དུས་ཨ་ནི། སྙོམས་འཇུག་གི་དབང་གིས་ད་སྐྱེ་གི་མ་རེད་ད་ཡིན་པ་ཡིན་ན། སྙོམས་འཇུག་གི་དབང་གིས་ཟེར་ན་སྐྱེ་གི་མ་རེད་དེ་ཡིན་ན་སྙོམས་འཇུག་ལ་བརྟེན་ནས་སྐྱེ་གི་རེད། སྐྱེ་བ་དེ་བསམ་བཞིན་དེ་འདོད་བཞིན་དུ་སྙོམས་འཇུག་དེ་ལ་བརྟེན་ནས་སྐྱེ་འགྲོ་གི་རེད། ཨོ་དེ་ཁྱེད་ནི་འགྲོ་བ་ཡིན་ད་དེའི་བར་རོ་དེ་ལ་དེ་འགྲོ་བ་ཡིན་ད་ང་ཚོ་བདེ་ཚེགས་དངོས་གནས་གསུམ་ལས་སོང་རྡོག་རྡོག་སོང་འཇུག་གོ་གི་འདུག་དང་པོ་དེ་ལ་ཨ་ནི་དད་མོས་གི་མདོ་ཡི་སྐབས་སུ་དེ་ནས་སྐབས་འདིའི་ཨ་ནི་དད་མོས་པའི་དགེ་འདུན་ཏེ་ལྷ་ཚེ་རིང་པོ་སྐྱེ་ལབ་ན་འགྲིག་གི་མི་འདུག་ཡན་ལག་ཡོངས་སུ་ཟད་པ་དང་ལ་ལབ་གི་འདུག་བ་ཟེར་ལབ་དུས་དངོས་གནས་ནམ་རྒྱུན་ལས་དང་འཕགས་པའི་གང་ཟག་ལབ་ན་འགྲིག་གི་མི་འདུག་ལྷ་ཚེ་རིང་པོ་སྐྱེ་གི་འདུག་བ་ལྡོག་ཕྱོགས་ཀྱི་རྩོད་པ་བཀོད་གི་འདུག་མང་པོ་ཞིག་གིས་རྩོད་པ་དེ་བཀོད། ཨ་ནི། སྦྱོར་ལམ་པ་རེད་ལབ་ན་འགྲིག་གི་མི་འདུག་ཨ། སྦྱོར་ལམ་ཐོབ་ཡོང་དུས་དཀའ་ལ་མི་ཁོམ་པ་ཡོངས་སུ་ཟད་པར་གསུངས་པ་རེད། ཨ་ནི་དེ་མི་ཁོམ་པའི་གནས་སུ་སྐྱེ་ཡག་འདུག་ཨ། ད་དེ་ཡི་དཀའ་གནད་དང་པོ་དེ་ནང་ལོགས་ལས་རེད། ཨ་ནི་ཚོགས་ལམ་པ་རེད་ལབ་ན་ཡང་འགྲིག་གི་མི་འདུག་དེ་ཁྱེར་མི་ཐུབ་པའི་གང་ཟག་ཅིག་ཤེས་ཀྱི་འདུག་ཨ། ལབ་ཡག་དེ་ལ་ཨ་ནི། མཁས་པ་གསུམ་གྱིས་ལན་གསུམ་རྒྱག་ཡ་དེ་གསལ་པོ་གཅིག། ད་ཡིག་ཆ་ལ་གསལ་བོ་ཡོད་རེད་ཁྱེད་ཚོ་སེམས་ཕྲན་ཧ་ཅང་མ་གསལ་ན་དཔེ་ཡིག་ཆ་གསལ་བོ་རེད་རོགས་ཨ། དེ་ལན་གསུམ་རྒྱག་ཡ།

ཨ་ནི་དེར་སྐྱེས་བུའི་གེགས་རྒྱུད་སྙོམས་འཇུག་ཐུབ་པ་ཙམ་ལ་དགོངས་པ་ཡིན་མ་གཏོགས་དངོས་གནས་སྐྱེས་བུའི་གེགས་ཀྱང་མེད་ཟེར་སོང་ཟེར་བ། དེ་ནས་ད་ག་ནི་གསུམ་པ་དེ་ལ། འཕར་བ་གསུམ་གྱི་སྐབས་སུ་སྙོམས་འཇུག་གི་རོ་མྱོང་ནས་བསམ་གཏན་དང་པོ་སོང་དང་པོ་ཟེར་ན་ད་གོང་མ་གསུམ་དེ་ཉམས་ནས་དང་པོ་སྐྱེ་ལ་ཡི་དེ་བ་དེ་འགྲིག་གི་མི་འདུག་ལབ་དུས་དེ་ཡང་གེགས་ཡོད་མ་རེད་དེ་ད་དངོས་གནས་ག་རེ་ལབ་དགོས་ཡོད་རེད་ཟེར་ན། ཨ་ནི་སོ་སྐྱེ་ཡིན་ནའི་སྐབས་སུ་རོ་མྱོང་ཡོད་པ། ཡང་ན་བྱང་སེམས་འཕགས་པ་དབང་པོ་རྟུལ་པོ་འགའ་ཞིག་ལ། ཁོ་བྲིས་རྒྱུ་ཡིན་ན་ད་བྲིས་བཞག་ན་འགྲིག་གི་རེད་དྲན་སོང་ན་རེ་བ། གསེར་ཕྲེང་ནང་གི་དགོངས་པ་རེད་མ་གཏོགས། ད་ནི་སྐྱེ་སྟངས་བྱང་སེམས་འཕགས་པ་དེ་སྙོམས་འཇུག་གི་རོ་མྱོང་སྐད་ཆ་མ་གཏོགས། བསམ་གཏན་དབང་གིས་སྐྱེ་ཡ་ཡོད་མ་རེད་བསམ་བཞིན་དུ་སྐྱེ་བའི་རྐྱེན་ལ་ཨོ་འདི་བསམ་གཏན་དབང་བཙན་པོའི་དབང་གིས་སྐྱེ་བ་མ་རེད་བསམ་གཏན་ལ་བརྟེན་ནས་སྐྱེ་གི་རེད་ཟེར། ཁོ་རང་ཁྱོད་ཚོས་གཉིས་པོ་དུག་གི་རྟགས་ཤར་ན་ད་གང་ལྟར་དེ་འགྲིགས་སོང། ཚ་ཡོད་དྲན་སོང་ཚ་མེད་དྲན་ཧོང། ད་དེ་ནས། ཨོ་ཡི་ཆུ་ཚོད་དེ་འགྲོ་ཚར་ད་གང་ལྟར་ང་དེ་རིང་འདི་ཆུ་ཚོད་མི་དགོས་ག་རེ་འགྲོ་སོང་ན་འོ་དེ་གཅིག་ཡོད་རེད་དེ་གཅིག་མ་ཤེས་ན་འགྲིག་གི་མ་རེད་རེད་བ་ད་དེའི་བར་རོ་ལ་སྟག་པའི་ཆུ་ཚོང་ཚོང་ཟེར་ད་ཚེ་མི་སེར་ལོག་པ་ཡང་མི་འདུག་ཁྱོད་རང་ཟ་གོ་རོགས་སྟག་པའི་ཆུ་ཚོང་ཚོང་ཟེར་དེ་སྟག་པའི་རྒྱུན་ཚེ་དགོས་པ་དངུལ་ལོ་ནོར་གྱི་གྲངས་ཀྱི་ལ་བབ་དེ་ཡིན། དེ་ནས་ད་གལ་ཆེ་ཤོས་ཟེར་ན་མི་འདུག་དེ་ལ། གཅིག་ཡོད་རེད་ད་ག་རེ་རེད་ཟེར་ན།

ད་དེ་ལ་རྩོད་པ་བརྩི་བ། ད་དངོས་གནས་འགྲོ་བ་ཡིན་མ་ཡིན་ན་སྲིད་རྩེའི་མཐར་ཐུག་འགྲོ་དང་གཟུགས་ཀྱི་ཆགས་བཅོམ་ཡིན་པ་ཡིན་ན། ག་རེ་ཁྱབ་འགྲོ་གི་རེད་ཟེར་དུས་མཐོང་ཆོས་ཞི་མ་ཡིན་པས་ཁྱབ་ཀྱི་རེད། མཐོང་ཆོས་ཞི་ལབ་དུས་མཐོང་ལམ་ཐོབ་པའི་རྟེན་ད་ག་རང་ལ་དགྲ་བཅོམ་པའི་འབྲས་བུ་ཐོབ་མཁན་ལུས་མངོན་བྱེད་མ་ཡིན་པས་ཁྱབ་ཀྱི་རེད། ད་དགའ་སྐྱེད་ཀྱི་རྩོད་པ་བརྩི་བའོ་རེད། སྲིད་རྩེའི་མཐར་ཐུག་འགྲོ་དང་གཟུགས་ཀྱི་ཆགས་བཅོམ་དབྱེ་གཞི་བྱས་ནས་དེའི་དབྱེ་བ་ལ་མཐོང་ཆོས་ཞི་དང་ལུས་མངོན་བྱེད་བཞག་པ་ཡིན་ན། གལ་ཏེ་འབྲེལ་བ་ཁོ་རང་མི་འདུག་ག་རེ་རེད་ཟེར་ན། ལུས་མངོན་བྱེད་ཡིན་མ་རེད། ཕྱིར་མི་འོང་མཐོང་ཆོས་ཞི་ཡིན་པ་ཡིན་ན་སྲིད་རྩེའི་མཐར་ཐུག་འགྲོ་མ་ཡིན་པས་ཁྱབ་གཟུགས་ཀྱི་ཆགས་བཅོམ་མ་ཡིན་པས་ཁྱབ་ཆགས་བ་ད་རྟེན་དེ་ལ་བསྡུ་བས་དེ་ལ་མྱང་འདས་མངོན་དུ་བྱེད་པས་ཁྱབ་ཀྱི་ར་བ། མ་ཟད་ཕྱིར་མི་འོང་ལུས་མངོན་བྱེད་དེ་ལ་ཡང་སྲིད་རྩེའི་མཐར་ཐུག་འགྲོ་བའི་ངེས་པ་མེད་པའི་ཕྱིར། རྟེན་ད་ག་རང་ལ་མྱང་འདས་ཐོབ་མཁན་ཡོད་རེད་དེ་ལ་བས་སྣ་ཚོགས་པ་བརྗོད་ར་བ། འདུག་ཟེར་ལབ་དུས་ད་སྔ་རགས་པའི་རྩོད་པ་རེ་ད་དེ་ཡང་སྲིད་རྩེའི་མཐར་ཐུག་འགྲོ་བ་དང་གཟུགས་ཀྱི་ཆགས་བཅོམ་གཅིག་རྒྱས་པར་སྐྱེས་ནས་དེ་གཉིས་ཀྱི་དབྱེ་བ་དེ་ལ་ག་རེ་རེད་ཟེར་ན་ཕྱིར་མི་འོང་མཐོང་ཆོས་ཞི་དང་ལུས་མངོན་བྱེད་གཉིས་བཞག་པ་ཡིན་ཙང། དེའི་དབྱེ་བར་མཐོང་ཆོས་ཞི་ཁམས་གོང་མ་གཉིས་སུ་འགྲོ་བ་མི་སྲིད་པས་དེའི་དབྱེ་བ་ཀྱང་དང་འགྲིག་གི་མི་འདུག་ཁྱེད་ཀྱིས་དེ་རྩོད་པ་རེད་ད། ལུས་མངོན་བྱེད་དེ་དེ་གཉིས་སུ་འགྲོ་བའི་གི་ངེས་པ། གཉིས་སུ་ངེས་པ་མེད་པས། དེ་གཉིས་སུ་དབྱེ་བ་དེ་གཉིས་སུ་བྱེད་པ་ནི་དཔེར་ན་རྟ་ཞེས་བྱ་བ་དེ་ག་རེ་རེད་ཟེར་ན་གླང་པོ་ཆེ་རེད་རྟ་ཟེར་ལ་རེད། གླང་པོ་ཆེ་ལ་དབྱེ་ན་ག་ཚད་ཡོད་ཟེར་ན་ར་རྟ་ལུག་གོ། དེ་ནང་བཞིན་ཅིག་ཆགས་ཟེར་གི་རེད་ཟེར།

སྲིད་རྩེ་འགྲོ་དང་གཟུགས་ཀྱི་ཆགས་བཅོམ་གྱི་ཤེས་དེ་ཨ་ནི་པའི་མཐོང་ཆོས་ཞི་ཡི་མིང་སྐྱེས་དང་ལུས་མངོན་བྱེད་ཀྱི་མིང་སྐྱེས་ལ་གོར་མ་དང་དངོས་གནས་ཡིན་གོ་གོ་མ་ར་བ་བི་ག་སོ་དུ་སི་ལ་ཡིན་ཏེ་ད་དེ་ལ་ཧ་ནི་ཉེ་དུས་ཀྱི་དབང་དུ་བྱས་ན་དེ་ནི་ག་ར་བསྟན་ལ་བསྟན་པ་རེད་དོ་བསྟན་ལ་རེད་དོ། དབང་དུ་བྱས་ན་བསྟན་པ། བསྟན་པ་མ་རེད། ཉེ་དུས་ཀྱི་དབང་དུ་བྱས་ན་བསྟན་ལ་དངོས་གནས་ཀྱི་ཁྱོད་རང་ཉེ་དུས་ཀྱི་དབང་དུ་བྱས་ནས་ཤེས་ཀྱི་ཡོད་ན་སྲིད་རྩེར་འགྲོ་དང་གཟུགས་ཀྱི་ཆགས་བཅོམ་གཉིས་པོ་དེ་མདོ་སྡེ་གྱིས་ཤེས་བྱེད་ནི་དབྱེ་གཞི་བྱས་ནས་དེ་ནས་མཐོང་ཆོས་ཞི་དང་ལུས་མངོན་བྱེད་དེའི་དབྱེ་བ་བྱས་པ་ཡིན་ན་ད་ཁྱོད་རང་ལ་བ་ནང་གི་རྟ་ཞེས་བྱ་བ་ནི་གླང་པོ་ཆེ་དེ་ལ་དབྱེ་ན་ར་དང་ལུག་ཏུ་འབྲི་མི་བྱ་འགྲོ་ཡ་དེ་བྱ་བྱ་བྱ་ཡོད་རེད་ཟེར་ཁྱོད་རང་ལ་ཡ་དེ་དྲན་པ་དེ་ཅོག་རེད་ཟེར་རེད་བ་ཡ་དེ་ལགས་སོ། ཡིན་པ་ཡིན་ན་ཡ་བྱང་ཆུབ་སེམས་དཔའ་ལ་དེ་དང་དེའི་མིང་གིས་བཏགས་པ་རེད་མ་གཏོགས་དངོས་གནས་སྒོ་ར་སྲིད་རྩེའི་སྐད་སྒྲོག་མཁན་གྱི་དང་ཁྱེད་ཀྱི་མི་མེད་སྐད་ཆ་དེ་ཡོད་མ་རེད་ད། མེད་པ་ཡིན་ཙང་ཨ་ནེ་སློབ་དཔོན་སེང་གེ་བཟང་པོ་ལ་ནོར་འཁྲུལ་ཡོད་མ་རེད་དེ་ལས་ཀྱང་གོ་རོ། ཉན་ཐོས་ཀྱི་དབང་དུ་བྱས་ན་བདེན་ལ་བདེན་པ་རེད་དོ། དེ་བདེན་དེ་བདེན་ལ་མ་བྱས་ན་འདིའི་གོ་རྒྱུ་གླེང་གི་མི་འདུག་ད། བདེན་ལ་ཟེར་སྐད་ཐམས་ཅད་བྱང་ཆུབ་སེམས་དཔའ་ནི་བསམ་གཏན་དང་གཟུགས་མེད་ཀྱི་ཏིང་ངེ་འཛིན་ནི་བརྒྱད་ཀ་གོམས་པས་བསམ་གཟུགས་བརྒྱད་ཀ་གོམས་པས་སྲིད་རྩེ་མཐར་ཐུག་འགྲོ་ཞེས་བཞག་གི་རེད་ད་སྲིད་རྩེ་ལ་སྐྱེས་པའི་རྒྱུ་མཚན་གྱིས་སྲིད་རྩེ་མཐར་ཐུག་འགྲོ་ཞེས། སྲིད་རྩེའི་རྟེན་ལ་མྱང་འདས་མངོན་དུ་བྱེད་པའི་ཆ་ནས་སྲིད་རྩེ་མཐར་ཐུག་འགྲོ་ཞེས་ཟེར་གྱི་མ་རེད་ཅེས་བྱང་སེམས་དབང་དུ་བྱས་ན་རེད་བ་གར་སྐྱེས་ནས་གཟུགས་མེད་ཀྱི་ཏིང་ངེ་འཛིན་ལ་འཇུག་ནུས་པའི་གཟུགས་ཀྱི་ཆགས་བཅོམ་ཐ་མལ་དག་དང་འདྲེས་སོང་བསམ་གཟུགས་བརྒྱད་ཐོབ་པའི་ཀྱི་ཆ་ནས་ཨ་ནི་ག་རེ་སྲིད་རྩེ་མཐར་ཐུག་འགྲོ་ལབ་ཀྱི་རེད། གཟུགས་མེད་ཀྱི་ཏིང་ངེ་འཛིན་གོམས་ནུས་པའི་ཀྱི་ཆ་ནས་གཟུགས་ཀྱི་ཆགས་བཅོམ་སུ་དུག་སི་ཏག་རེད་ར་བྱོན་རྗེས་ཟིན་པ་ལ། ཐིག་མེད་དང་མ་བྲལ་བ་ཞེས་བྱའོ། ཞེས་འབུམ་ཕྲག་གསུམ་པའི་གསུངས་པར་བྱང་ཡེ་འཆད་པ་ལྟར་ཐིག་ཏོས་འབུམ་ཕྲག་གསུམ་པའི་དུགས་སུ་གསུང་གི་རེད་ཟེར་ནས་ཨར་བྱང་ཆུབ་ཡེ་ཤེས་ཀྱིས་བཤད་ཀྱི་འདུག་ཅེས་པ་དེ་དག་རང་ཐེ་ཚོམ་སྟེ་གོང་གི་བོད་སྔ་རབས་པ་དེ་བཀག་ཡོད་ད་དེའི་ཕྱིར་ཟེར་ད་རྗེ་རིན་པོ་ཆེ་ཐོམ་སློབ་དཔོན་གྱི་བཤད་པ་ནོར་བར་སྨྲ་བ་ནི་མི་རིགས་ཏེ་ཟེར་བོད་སྔ་རབས་པ་དེ་སོགས་ཀྱིས་སློབ་དཔོན་སེང་གེ་བཟང་པོས་བཤད་ཡག་དེ་ནོར་བཞག་ཟེར་དེ་འདྲའི་སྐད་ཆ་སྙན་པོ་ཡོང་སྟེ་དེ། དོན་རགས་པ་དེ་ལྟ་བུ་ལ་ཡོངས་སུ་རྫོགས་པའི་པཎྜི་ཏ་དེ་འཁྲུལ་བ་ག་ལ་སྲིད་འཁྲུལ་བ་དེ་ལས་དེ་གི་འདུག་སྔོན་མ་ཧེ་ཚེ་འཁོར་བ་བཏང་ཡང་དེ་དང་མི་འགྲོ་ད་དེའི་ཕྱིར་སློབ་དཔོན་གྱི་བཤད་པ་ནོར་བར་སྨྲ་བ་ནི་མི་རིགས་ཏེ་དོན་རགས་པ་དེ་ལྟ་བུ་ལ་ཡོངས་སུ་རྫོགས་པའི་པཎ་ཆེན་དེ་འཁྲུལ་བ་ག་ལ་སྲིད་ཞེས་པའི་གི་དོན་རགས་པ་དང་པཎ་ཆེན་དེ་གང་ཡིན་དང་ཁྱོད་ང་སུ་ད་དེང་སང་ཡིན་ན་དེ་འདྲ་ཡོད་མ་རེད་བ་སྔོན་མ་ཡིན་ན་ཡང་དག་བླ་མའི་མགོ་དེ་ཤུགས་ཆེན་པོ་འདུག་ག་དེང་སང་ཡིན་ན་འདི་བཀོད་ན་འདིའི་རྩོད་པ་ཞེས་སོགས་ཀྱི་སྐབས་ཚོད་སུ་དཔེར་ན་འཕྲོ་བ་དོང་ཞེས་དགེ་འདུན་གྱི་སྐབས་སུ། ཨ་ནི་རེ་བ་དཔེར་ན་སྲིད་རྩེར་འགྲོ་སྲིད་རྩེ་མཐར་ཐུག་འགྲོ། དེ་གཟུགས་ཀྱི་ཆགས་བཅོམ་གྱི་དཔྱད་པ་ཞིག་བྱེད་པའི་གི་སྐབས་སུ་ཨ་ནི་རྩོད་ལན་གྱི་ཡུལ་དང་རྩོད་པ་རྩོད་པ་པོ་སུ་ཡིན་དེ་ལ་ལན་དང་གི་རང་ལུགས་གང་ཡིན་དེ་ཚོ་གསལ་པོ་དྲི་ཟའི་ཚོར་དུ་ཡོང་གི་རེད་དེང་སང་ཁ་གསལ་གི་རེད་བ་འོ་ད་བར་ད།